གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ཨོ་སི་ཀྲི་ལི་ཡའི་ནང་དགོས་མཁོ་ངེས་ཅན་མེད་པའི་ཚོང་ལས་ཆུང་ཁག་མང་དག་ཅིག་སྒོ་བརྒྱབ་དགོས་པའི་བཀའ་ཁྱབ་གཏོང་བར་བརྟེན། COSBOA ཞེས་པའི་ཚོང་ལས་ཆུང་ཁག་གཉེར་མཁན་གྱི་ལྷན་ཚོགས་ཀྱིས་ལས་མེད་པའི་མི་བརྒྱ་ཆ་བཅུ་ཙམ་འཕར་ངེས་ཡིན་པར་ཚོད་དཔག་གནང་ཡོད་འདུག Peter Strong ལགས་ཀྱིས་ཚོང་ལས་གཉེར་མཁན་ཡོངས་ཀྱིས་ཟླ་བ་དྲུག་རིང་བཟོད་བསྲན་བྱེད་ཐབས་གནང་རོགས་ཞེས་རེ་སྐུལ་ཞུས་ནས་ཁོང་གིས་གསུངས་དོན། What is my future going to look like month by month for the next six months? ཁྱེད་རང་ཚོང་ལས་གཉེར་མཁན་ཞིག་ཡིན་ན་ཟླ་བ་དྲུག་རིང་འཚོ་བ་ལས་སླ་པོ་ཞིག་ཡོང་གི་མ་རེད། དུས་དེ་ནི་སེམས་ཁུར་དང་དངངས་འཚབ་ཅན་ཞིག་འབྱུང་ངེས་རེད། འོན་ཀྱང་ཁྱེད་ཀྱིས་རང་ཉིད་ཀྱི་རིག་པ་བསྒྲིམས་ནས་བཟོད་བསྲན་གང་ཐུབ་གནང་དགོས། ཛ་དྲག་གི་གནས་སྟངས་དེ་རིམ་བཞིན་མེད་པ་ཆགས་སྐབས་ཁྱེད་ཀྱིས་མུ་མཐུད་རང་ཉིད་ཀྱི་ཚོང་ལས་གཉེར་འགོ་ཚུགས་ཐུབ་མིན་དང་ཡང་ན་ཁྱེད་ཀྱི་ཚོང་ལས་དེ་གཏན་འཇགས་སྒོ་བརྒྱབ་དགོས་པ་འབྱུང་མིན་སོགས་ཀྱི་ཐག་གཅོད་གལ་ཆེན་པོ་མང་པོ་ཞིག་གནང་དགོས་ཀྱི་རེད། ངའི་རེ་བ་ལ་ནད་ཡམས་དེའི་རྐྱེན་ཁྱེད་ཀྱི་ཚོང་ལས་ལ་གནས་སྐབས་མ་གཏོགས་གཏན་འཇགས་ཀྱི་གནོད་སྐྱོན་མི་ཡོང་བའི་རེ་བ་ཡོད། དེ་ཡང Indika Liyanage ལགས་ནི Brisbane ན་ཡོད་པའི་གྲགས་ཅན་གྱི་འཁྱགས་པ་བྱི་རིལ་འཚོང་མཁན Ciao Gelato ཞེས་པའི་སྦྱིན་བདག་ཡིན་པ་དང། ཁོང་གིས་ཚོང་ལས་དེ་གཉེར་འགོ་ཚུགས་ནས་ལོ་བཞིའི་རྗེས་སུ་ཏོག་དབྱིབས་གཉན་རིམས་ཁྱབ་གདལ་མ་བྱུང་གོང་ལ་ཚོང་ལས་རྒྱ་སྐྱེད་ཡོང་ཕྱིར། Clicks Gelato། ཞེས་པའི་བཟོ་སྐྲུན་ཚོང་ལས་དེ་ཉོས་གནང་བ་ཡིན་འདུག་ཁོང་གིས་འགྲེལ་བརྗོད་གནང་དོན།
ངས་ལོ་སྔོན་མའི་ལོ་མཇུག་ཟླ་བ་བཅུ་གཉིས་ཀྱི་དཀྱིལ་ལ་འཁྱགས་པ་བྱི་རིལ་བཟོ་སྐྲུན་ཚོང་ལས་དེ་ཉོས་པ་ཡིན། དེ་ནི་ཉེན་ཁ་ཅན་གྱི་མ་འཛུགས་ཤིག་ཡིན་ཀྱང་ངས་ཐག་གཅོད་དེ་བྱས་པ་ཡིན། སྟབས་མ་ལེགས་པ་ཞིག་ལ་ད་ལྟའི་གནས་སྟངས་ཛ་དྲག་པོ་དེ་འདྲ་བྱུང་གི་རེད་བསམ་པའི་ཡུལ་ལ་མ་བྱུང། Liyanage ལགས་ཁོང་གི་ཚོང་ལས་ཡོངས་ལ་ནད་ཡམས་དེའི་རྐྱེན་གྱིས་གྱོང་གུད་ཆེན་པོ་བྱུང་ཡོད་འདུག་པས། ཁོང་གིས་ཟླ་བ་དྲུག་རིང་ཚོང་ལས་ཀྱི་འཆར་འགོད་ལ་འགྱུར་ལྡོག་བཏང་ནས་གང་ཐུབ་གྱོང་གུད་ཆུང་རུ་གཏང་ཐབས་གནང་བཞིན་ཡོད་འདུག་ལྷག་པར་དུ་གཞུང་གི་བཀའ་ཁྱབ་ལྟར་ཟ་ཁང་དང་ཇ་ཁང་སོགས་ནང་བསྡད་ནས་བཟའ་འཐུང་མི་ཆོག་པར་བརྟེན་ཁོང་གི་ཚོང་ལས་གཉེར་སྟངས་ཡང་དེ་མཐུན་འགྱུར་བ་གཏོང་དགོས་པ་ཆགས་ཡོད་འདུག་ཡང་ཁོང་གིས་མུ་མཐུད་གསུངས་དོན། ད་ལྟའི་ཛ་དྲག་གནས་སྟངས་ལ་བརྟེན་ང་ཚོའི་ཚོང་ལ་བརྡབ་གསིག་ཤུགས་ཆེན་པོ་ཐེབས་སོང། ང་ཚོར་ད་ལྟ་ཡོད་བཞིན་པའི་ཚོང་ལས་ཁོ་ནའི་བརྒྱུད་མུ་མཐུད་འཚོ་ཐབས་དཀའ་མོ་རེད་འདུག་དེར་བརྟེན་ང་ཚོའི་ལས་བྱེད་པ་རྣམས་ལ་ལས་དུས་ཉུང་རུ་གཏོང་རྒྱུ་ལས་ཐབས་ལམ་གཞན་གང་ཡང་མི་འདུག Peter Strong ལགས་ཀྱིས་ཚོང་ལས་ཆུང་ཁག་གཉེར་མཁན་ཚོས་རིམ་བཞིན་རང་ཉིད་ཀྱི་ཚོང་ལས་རྒྱུན་གནས་ཆེད་ཐག་གཅོད་དྲག་པོ་གནང་དགོས་ཞེས་ཁོང་གིས་ལམ་སྟོན་གནང་དོན། ཚོང་ལས་ཆུང་ཁག་མང་པོ་ཞིག་གིས་རང་ཉིད་ཀྱི་ལས་བྱེད་པ་རྣམས་གནས་དབྱུང་གཏང་འདོད་མེད་འོན་ཀྱང་ད་ལྟའི་ཛ་དྲག་གི་གནས་སྟངས་འོག་ཐབས་ལམ་གཞན་གང་ཡང་མེད་དུས་རང་ཉིད་ཀྱི་ཚོང་ལས་མུ་མཐུད་གནས་ཆེད་དེ་ལྟར་མ་གནང་རང་གནང་ཡིན། ལས་བྱེད་པ་ལས་ཀ་བརླགས་པ་རྣམས་རིམ་བཞིན་གཞུང་གིས་སྐྱོབ་གསོ་བླང་ཆོག་པ་ཡིན། ཚོང་མེད་བཞིན་དུ་ཚོང་ལས་སྒོ་མ་བརྒྱབ་པ་ཡིན་ན་རང་ཉིད་ཚོང་ལས་དང། ནང་མིར་གྱོང་གུད་ཆེན་པོ་ཐེབས་ངེས་རེད། ཨོ་སྟྲེ་ལི་ཡའི་སྤྱི་ཁྱབ་དངུལ་གཉེར Josh Frydenberg མཆོག་གིས་ད་ལྟའི་དཔལ་འབྱོར་གྱི་གནས་སྟངས་དེ་ཡང་རྒྱུན་རིང་གནས་ཀྱི་ཡོད་པར་ཉེན་བརྡ་བཏང་གནང་ཡོད་པ་དང། དབུས་གཞུང་གི་ངོས་ནས་ཚོང་ལས་ཁག་དང་ལས་མི་རྣམས་ལ་དཔལ་འབྱོར་མཐུན་སྦྱོར་ཆེད་རོགས་སྐྱོར་གནང་འཆར་ཡོད་པ་གསལ་བསྒྲགས་གནང་ཡོད་འདུག་དཔལ་འབྱོར་རོགས་སྐྱོར་དེའི་བརྒྱུད་ཚོང་ལས་ཁག་འབུམ་བདུན་མ་ཟིན་ཙམ་ལ་ཁྲལ་མེད་ཐོག་ཨོ་སྒོར་ཁྲི་གཉིས་ནས་འབུམ་གཅིག་བར་གནང་འཆར་ཡོད་འདུག Australia དང New Zealand གྱི Chartered Accountant ལྷན་ཚོགས་ཀྱི་ཁྲལ་འགན་འཛིན Michael Croker ལགས་ཀྱིས་ཚོང་ལས་ཁག་གིས་རང་ཉིད་ལ་དབུས་དང་ས་གནས་ས་ཐོག་གི་གཞུང་ལས་དཔལ་འབྱོར་རོགས་སྐྱོར་ལས་གཞིའི་འོག་ཐོབ་ཐང་གང་ཡོད་མེད་ཤེས་རྟོགས་གནང་བར་ལམ་སྟོན་གནང་བའི་ཐོག་ཁོང་གིས་གསུངས་དོན། གཞུང་གི་སྐྱོབ་གསོ་དང་རོགས་དངུལ་འདྲ་མིན་འགའ་ཤས་ཡོད་པ་ལས་ཁྱེད་ཀྱིས་རང་ཉིད་ཀྱི་ཚོང་ལས་ལ་རོགས་སྐྱོར་གང་ཐོབ་མིན་སྐོར་སོ་སོའི་རྩིས་པ་ལས་ལམ་སྟོན་བླང་དགོས། དཔེར་ན་གཞུང་གིས་ཚོང་ལས་ལ་ཐད་ཀར་རོགས་དངུལ་དང། ཡང་ལས་མིའི་རོགས་སྐྱོར་དངུལ་སོགས་ཆ་ཚང་སྐོར་ལེགས་པར་མགོ་ཚོད་ཐབས་གནང་དགོས། Stanley Hu ལགས་ནི Brisbane དང Sydney ནང་ཚོང་གཉེར་བ་ཞིག་ཡིན་པ་དང། ཁོང་གིས་ན་ནིང་ལོར་དཔལ་འབྱོར་གནས་སྟངས་ཀྱི་རྐྱེན་ཚོང་ཁང་སྒོ་བརྒྱབ་པ་ཡིན་འདུག་ཁོང་གིས། ཁང་གླ་མཐོ་བར་བརྟེན་ཚོང་ཁང་མང་པོ་མུ་མཐུད་ཚོང་ལས་གཉེར་ཐུབ་པར་འགོག་རྐྱེན་འཕྲད་བཞིན་ཡོད་ཅེས་ཁོང་གིས་གསུངས་དོན།
ཁྱེད་ཀྱིས་ཟླ་བ་བཅུ་གཉིས་རེའི་ཁང་པའི་གན་རྒྱ་བཞག་པ་ཡིན་ན་ཁང་གླ་ཧ་ཅང་མཐོ་བའི་རྐྱེན་དཀའ་ངལ་འཕྲད་ངེས་རེད། དེ་ནི་ཚོང་པ་རྣམས་ལ་དཀའ་ངལ་ཆེན་པོ་ཞིག་རེད། ད་ལྟའི་ཛ་དྲག་གི་གནས་སྟངས་འོག་ཨོ་སྟྲེ་ལི་ཡའི་དངུལ་ཁང་ཨ་མ་སྟེ Australian Reserve Bank གིས་སྐྱེད་ཀ་བརྒྱ་ཆ་ཀླད་ཀོར་ཚེག་ཉི་ཤུ་ལྔ་ཙམ་ཉུང་རུ་བཏང་ཡོད་པ་མ་ཟད་དངུལ་ཁང་མང་པོ་ཞིག་གིས་ཚོང་ལས་ཆུང་ཁག་གི་བུ་ལོན་ཟླ་བ་དྲུག་རིང་ཕྱིར་སྤྲོད་མི་དགོས་པ་བཟོས་ཡོད་འདུག Peter Strong ལགས་ཀྱིས་ཚོང་ལས་ཆུང་ཁག་རྣམས་ལ་ཁང་གླ་སྤྲོད་མི་ཐུབ་པའི་དཀའ་ངལ་ཡོད་ཚེ་རང་ཉིད་ཀྱི་ཁང་བདག་ལ་ཐད་ཀར་འབྲེལ་བ་གནང་ནས་གྲོས་མོལ་གནང་ཐབས་གནང་དགོས་ཞེས་ཁོང་གིས་གསུངས་དོན།
གལ་སྲིད་ཁྱེད་ཀྱི་ཁང་བདག་དབང་ཆེན་པོ་ཡོད་པར་བརྟེན་གྲོས་མོལ་གནང་ཐུབ་ཀྱི་མེད་པ་ཡིན་ན། ཁྱེད་ཀྱིས་རང་ཉིད་ཀྱི་མངའ་སྡེའི་ནང་ཚོང་ལས་ཆུང་ཁག་གི་ལྷན་ཚོགས་དང། ཡང་ན། Small Business and Family Enterprise Ombudsman། སྟེ་རྒྱལ་ཡོངས་ཚོང་ལས་ཆུང་ཁག་དང་ཁྱིམ་ཚང་གི་ཚོང་ལས་དྲང་བདེན་ལྷན་ཚོགས་ལ་ཞུ་གཏུག་གནང་ཆོག་པ་ཡིན། Stanley Hu ལགས་ཀྱིས Brisbane ནང་ཡོད་པའི་ཕྱི་བཅོས་གསོ་ཐབས་སྨན་བཅོས་ཁང་གཉིས་བརྒྱུད་རྒན་གསོ་ཁང་ནང་ཞབས་ཞུ་གནང་གི་ཡོད་པར་བརྟེན་ཁོང་གི་ཚོང་ལས་མུ་མཐུད་སྒོ་ཕྱེ་ཡོད་པ་ཡིན་འདུག་ཁོང་གིས་གསུངས་དོན། It has been okay for us in that business until ངའི་ཚོང་ལས་ལ་བརྡབ་གསིག་ཤུགས་ཆེན་པོ་དེ་འདྲ་བྱུང་མ་སོང་སྟབས་ལེགས་པ་ཞིག་ལ་ངའི་ཚོང་ལས་དེ་འཕྲོད་བསྟེན་དང་འབྲེལ་བ་ཡོད་པར་བརྟེན་མུ་མཐུད་དགོས་མཁོ་ཅན་ཞིག་རེད་འདུག

making sure that the employer demonstrates care and compassion for their employees། ཚོང་ལས་ཁག་གི་སྦྱིན་བདག་ཚོས་རང་ཉིད་ཀྱི་ལས་མི་རྣམས་ལ་བྱམས་དང་སྙིང་རྗེ་སྒོམ་དགོས། ཁྱེད་ཀྱིས་སོ་སོའི་ལས་མི་རྣམས་དང་ཡང་སེ་འབྲེལ་བ་གནང་ནས། ཁོང་ཚོར་འགོག་རྐྱེན་གང་འཕྲད་ཀྱི་ཡོད་པ་གང་ཐུབ་ཅི་ཐུབ་བསམ་ཤེས་གནང་དགོས། དེ་ལྟར་མ་གནང་ན་ནད་ཡམས་དེའི་རྐྱེན་སྦྱིན་བདག་དང་ལས་བྱེད་པའི་བར་གྱི་འབྲེལ་བར་ཕོག་ཐུག་འགྲོ་བའི་ཉེན་ཁ་ཆེན་པོ་ཡོད་རེད། གལ་ཏེ་ཁྱེད་ལ་སེམས་ངལ་ཆེན་པོ་ཡོད་པ་དང་རང་ཉིད་ཀྱི་སེམས་ཁམས་ཀྱི་འཕྲོད་བསྟེན་ཆེད་དཀའ་ངལ་ཤོད་འདོད་ཡོད་ན། རོགས་འབོད་ཁ་པར་ཨང་གཅིག་གསུམ་གཅིག་གཅིག་གཅིག་བཞི་ཐོག Life Line དང། ཡང་ཁ་པར་ཨང་གཅིག་གསུམ་ཀླད་ཀོར་ཀླད་ཀོར་གཉིས་གཉིས་བཞི་དྲུག་བཞི་དྲུག་ཐོག Beyond Blue ལ་ཆུ་ཚོད་ཉི་ཤུ་རྩ་བཞི་རིང་འབྲེལ་བ་གནང་ཆོག་པ་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs.com.au/tibetan ཐོག་གསན་རྒྱུ་ཡོད།